ང་བདེ་ཆེན་རྒྱ་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི

དེ་བཞིན་ཏང་གིས་མི་རིགས་དང་ཆོས་ལུགས་སྲིད་ཇུས་དང་མཐུན་པར་བོད་ཀྱི་དཔལ་འབྱོར་དང་རིག་གཞུང་གོང་མཐོར་བཏང་ཡོད་ཅེས་བྱས་རྒྱ་མིས་ག་འདྲ་འདུག་ཅེས་འགྲེལ་བཤད་རོབ་དེ་འདྲ་རྒྱབ་ཤག་ད་རྒྱ་མིས་ག་རེ་བཤད་ཡོད་རེད་ཟེར་ན་རྒྱལ་གཅེས་དང་མི་རིགས་མཐུན་སྒྲིལ་གྱི་སློབ་གསོ་ཤུགས་ཆེ་རུ་བཏང་ཡས་རེད་ཁ་བྲལ་གྱི་ལྐོག་ཇུས་ཐེར་འདོན་བྱེད་ཡས་རེད་དེ་ཚོ་རྒོལ་གཏམ་གཏོང་ཡས་ཤུགས་ཆེ་རུ་བཏང་ཡས་རེད་དེ་བཞིན་ཏང་གིས་མི་རིགས་སྲིད་ཇུས་དང་ཆོས་ལུགས་སྲིད་ཇུས་དང་མཐུན་པར་བོད་ཀྱི་དཔལ་འབྱོར་དང་རིག་གཞུང་གོང་འཕེལ་གཏོང་ཚད་མགྱོགས་སུ་བཏང་ཡོད་ཅེས་རྒྱ་མིས་དེ་འདྲ་བཤད་ཤག། གནས་ཚུལ་དེ་བྱུང་བའི་རྗེས་ལ་ཡ་གཅིག་གིས་བོད་ནང་ལ་ཡ་རྒྱ་ནག་དབང་འཛིན་པའི་གིས་བོད་མི་ཚོས་ཀྱིས་རྔམ་སྟོན་ཁྲོམ་སྐོར་རེད་ཅིག་ལས་འགུལ་སྤེལ་ཡ་དེ་ཚོ་ཐོག་ལ་ཡ་སྲིད་ཇུས་ཡང་གསར་པ་དེ་འདྲ་ལག་བསྟར་དེ་འདྲས་བྱས་འདུག་བས་ལོ།
ད་གནས་ཚུལ་དེའི་ཐོག་ལ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ཚེས་དགུ་ཉིན་ཡོངས་བསྒྲགས་བྱས་པའི་ཨ་ནི་ཁྲིམས་སྲོལ་དང་མཐུན་པའི་རྔམ་སྟོན་ཁྲོམ་སྐོར་ཚང་མ་བྱས་ཆོག་གི་རེད་ཅེས་བྱས་ད་གང་ལྟར་རྒྱ་ནག་གཞུང་ཁྲིམས་དང་མཐུན་པའི་ཨ་ནི་རྔམ་སྟོན་ཁྲོམ་སྐོར་བྱས་ཆོག་གི་རེད་ཟེར་དེ་ག་ནང་བཞིན་ཁྲིམས་སྲོལ་དེའི་ནང་ལ་ཨ་ནི་བར་སྐོར་ཁུལ་གྲོང་ཁུལ་རྙིང་པ་ཚུད་པའི་ཉེན་རྟོག་ལས་ཁུངས་ཀྱི་ཆོག་མཆན་མ་ཞུས་པར་མི་མང་འདུ་འཛོམས་བྱེད་ཡས་རེད་ཡང་ན་ཁ་བྲལ་རིང་ལུགས་ལ་བརྒྱུད་སྐུལ་བྱེད་ཡས་རེད་མི་རིགས་མཐུན་སྒྲིལ་གཏོར་བཤིག་གཏོང་བའི་རྔམ་སྟོན་ཁྲོམ་སྐོར་རིགས་གཏན་ནས་བྱས་ཆོག་གི་མ་རེད་ཅེས་བྱས་དེ་འདྲ་བཤད་ཤག་བྱས་ཙང། ཡང་ན་ཁ་བྲལ་རིང་ལུགས་ལ་བརྒྱུད་སྐུལ་བྱེད་པ་དང་མི་རིགས་མཐུན་སྒྲིལ་གཏོར་བཤིག་གཏོང་བའི་རྔམ་སྟོན་ཁྲོམ་སྐོར་རིགས་གཏན་ནས་བྱས་ཆོག་གི་མ་རེད་ཅེས་རྒྱ་མིས་དེ་འདྲ་བཤད་ཤག་བྱས་ཙང་ཁྲིམས་སྲོལ་དེ་ཚོ་ཡིན་ན་རྒྱང་འཕེན་བྱེད་ཡས་རེད་རྔམ་སྟོན་ཁྲོམ་སྐོར་སྐབས་དྲག་ཤུལ་སྤེལ་ཡས་རེད་ད་དུང་རྒྱལ་ཁབ་ཀྱི་ལས་ཁུངས་ཁག་གི་ལས་ཀ་ཐེ་ཇུས་བྱེད་ཡས་རེད་རྣམ་པ་གང་རུང་གི་ལམ་ནས་ཡིན་ན་ཁྲིམས་དང་རྒྱབ་འགལ། ཨ་ནི་ཉེས་དོན་གཏུག་བཤེར་བྱེད་ཀྱི་རེད་ཟེར་ཅེས་རྒྱ་མིས་དེ་འདྲས་བཤད་ཤག། རྒྱ་ནག་གིས་བརྗོད་པའི་གནད་དོན་དེའི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཚོས་ག་རེ་བརྗོད་འདུག་ལོ། རྒྱ་ནག་བརྗོད་པའི་གནས་ཚུལ་དེའི་ཐོག་ལ་ཡིན་ན་ཨ་ནི། གྲོང་ཁྱེར་ནིའུ་ཡོག་ལ་ཨ་ནི་རྟེན་གཞི་བྱས་པའི་ཨ་ནི་ཀོ་ལོམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་གཅིག་ལྕོགས་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་ཨ་ནི Robert Barnett ཁོ་རང་གིས་གསུང་ཡས་བྱས་པ་ཡིན་ན། སྒྲིག་སྲོལ་དེ་ཚོ་གསལ་བསྒྲགས་བྱས་པའི་རྗེས་ལ་ཡིན་ན་རྔམ་སྟོན་ཁྲོམ་སྐོར་ཁ་ཤས་ཤིག་གཉེར་བཅུག་ཡོད་རེད། ཡིན་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཟླ་བ་བཅུ་གཉིས་པའི་ནང་ལ་སློབ་གྲྭ་ཆེན་མོའི་སློབ་ཕྲུག་གི་སྐད་ཡིག་ཐོག་གི་ཐོབ་ཐང་ཐོག་ཨ་ནི་ཁྲོམ་སྐོར་ཞིག་བྱས་ཡོད་ནས་བར་སྐོར་ཁུལ་ལ་ཨ་ནི་ཁྲོམ་སྐོར་འདི་བྱས་ཡོད་མ་རེད་ཅེས་ཁོ་རང་འདུག་སེ་གསུངས་ཤག། གནས་སྟངས་དང་འབྲེལ་བའི་གནད་དོན་ཐོག་ལ་ཡང་ཉམས་ཞིབ་བྱེད་པའི་སྐབས་ལ་ཡང་སྐབས་དེ་དུས་ཙམ་པ་ལ་ཡང་ཕལ་ཆེར་ཅིག་གིས་རྒྱ་ནག་དབང་འཛིན་པའི་གིས

དུས་སྐབས་དེའི་རིང་ལ་ཡང་བོད་ནང་ལ་ཡང་རྒྱ་ནག་དབང་འཛིན་པས་ཀྱིས་དམ་དྲག་ནན་པོ་བཏང་སྟེ་བོད་ནང་གི་གནས་ཚུལ་དེ་ཚོ་ཕྱི་ཕྱོགས་ལ་ཁྱབ་ཡ་དང་འགོད་སྤེལ་བྱེད་ཡ་དེ་བཀག་འགོག་ཤུགས་ཆེན་པོ་བྱུང་ཡོད་རེད་ཡིན་ན་ཡང་ཅིག་ད་ལྟ་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོས་འགྲེལ་བརྗོད་གནང་བ་གཞིར་བཟུང་གིས་བོད་ནང་ལ་ཡང་ད་ཅིག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ཚུན་ཆད་ལ་ཡང་བོད་མི་ཚོས་ཀྱི་རྒྱལ་སར་ལྷ་ས་ནང་ལ་ཡང་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་ག་རེ་ཅིག་སྤེལ་ན་ཡང་ད་ལྟ་བར་དུ་ལས་འགུལ་ག་ཚོད་ཅིག་སྤེལ་འདུག་ལོ། ད་ཡང་གནད་དོན་དཔྱད་ཞིབ་པ་རོ་བྷཊ་བྷར་ནེཊ་ཁོ་རང་གིས་གསུངས་བྱས་པ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོའི་བར་ལ་ཡིན་ན་ལྷ་སར་རྔམ་སྟོན་ཁྲོམ་སྐོར་བརྒྱ་དང་ལྔ་བཅུ་ལྷག་བྱུང་བའི་ཐོག་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་བྱས་འདུག་སེ་བྱུང་ཡོད་རེད། བྱས་ཙང་དཔེར་ན་ཆ་བཞག་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ཚེས་གཅིག་ཉིན་གྱི་རྔམ་སྟོན་ཁྲོམ་སྐོར་ལ་ཆ་བཞག་པ་ཡིན་ན་ངོ་རྒོལ་དེ་དགེ་འདུན་པ་དྲུག་ཅུ་ལྷག་གིས་ཨ་ནི་བར་སྐོར་ནང་ལ་ཞི་བའི་རྔམ་སྟོན་ཁྲོམ་སྐོར་བྱས་ནས་ཨ་ནི་འགོ་ཚུགས་བྱས་དེ་འདྲ་བྱུང་ཤག། ཨ་ནི་དོན་རྐྱེན་དེ་དངོས་སུ་མིག་གིས་མཐོང་མཁན་གྱི་ཨ་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་དཔང་མི་གཅིག་གིས་བཤད་ཡས་བྱས་པ་ཡིན་ན་རྒྱ་ནག་གཞུང་གི་ཉེན་རྟོག་མི་སྣས་ཨ་ནི་དགེ་འདུན་པ་ཚོ་བཀག་བྱས་འཛིན་བཟུང་བྱས་པའི་སྐབས་ལ་ཁོང་ཚོས་གྲྭ་པ་ཉེས་རྡུང་བཏང་ཡས་དང་དྲག་གནོན་བྱས་ནས་ལུས་པོ་སྒང་ལ་ཅིག་ཁྲག་གཡོ་ཡོ་ཆགས་པ་རེད་དེ་འདྲ་བྱུང་མཐོང་ཡོད་རེད་ཅེས་དེ་གསུངས། བྱུང་རིམ་འདིའི་བརྒྱུད་ནས་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཕྱི་ཟླ་གསུམ་པའི་ཚེས་ལྔ་ཉིན་ལ་ཡ་བོད་ཀྱི་རྒྱལ་ས་ལྷ་ས་ནང་ལ་ཡ་བོད་མི་ཚོས་ཀྱི་ཀྱི་རྔམ་སྟོན་ཁྲོམ་སྐོར་ལས་འགུལ་སྤེལ་བའི་གནས་ཚུལ་བྱུང་ཡོད་རེད་ལས་འགུལ་དེ་སྤེལ་དགོས་པའི་རྒྱུ་མཚན་རེད་ཅིག་ད་ད་ལྟ་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། ད་ལས་འགུལ་དེ་སྤེལ་དགོས་པའི་རྒྱུ་མཚན་ཐོག་ལ་ཡིན་ན་རོ་བྷཊ་བྷར་ནེཊ་ཁོ་རང་གིས་གསུངས་ཡ་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཟླ་བ་གསུམ་པའི་ཚེས་པ་ལྔ་ཉིན་གྱི་རྔམ་སྟོན་ཁྲོམ་སྐོར་དེ་ཨ་ནེ་གཙུག་ལག་ཁང་བདུན་གྱི་སྡིངས་ཆའི་ཐོག་ལ་བསྡད་ཡོད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆབ་སྲིད་འགོ་ཁྲིད་ལ་གྲྭ་དམངས་ཀྱིས་ཨ་ནེ་གཡུ་ལོ་ཟླ་བ་ཚེ་རིང་ད་གཡུ་ལོ་ཟླ་བ་ཚེ་རིང་ཁོ་རང་ཡིན་ན་ཨ་ནི་བོད་ལྗོངས་སློབ་གྲྭ་ཆེན་མོའི་འཆར་འགོད་དགེ་རྒན་ཆེན་མོ་ཅིག་ཡིན་པ་དང་ཨ་ནེ་དགའ་ལྡན་དགོན་པའི་མཁན་ཟུར་ཅིག་དེ་འདྲ་རེད་ཅེས་ད་ཁོང་གློད་བཀྲོལ་གཏོང་དགོས་ཟེར་བྱས་བྱས་གློད་བཀྲོལ་གཏོང་དགོས་པའི་ཨ་ནེ་འབོད་སྐུལ་བྱས་ནས་འགོ་བཙུགས་བཞག་ཟེར་བྱས་བྱས་དེ་འདྲས་གསུངས་བཞག་ཅེས་ད་གཡུ་ལོ་ཟླ་བ་ཚེ་རིང་བདུན་ཕྲག་ཁ་ཤས་གོང་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ཉེས་མིང་འོག་ལ་བཀག་ཉར་དང་བཙོན་འཇུག་བྱས་པ་དང་ར་སྤྲོད་མ་བྱས་པའི་གནས་ཚུལ་ཁག་ཅིག་ལྟར་ན་ཨ་དེ་དུས་ལས་བྱེད་དེ་ཚོའི་ཕྱོགས་ལ་ཡིན་གྲྭ་པས་རྡོ་གཅིག་གཞུས་མ་ཐག་ཨ་ཉེན་རྟོག་པའི་ལས་བྱེད་ཀྱིས་མི་ཚོགས་དཀྱིལ་ལ་མེ་མདའ་བརྒྱབ་བྱས་བོད་པ་ཅིག་དེ་ག་རང་ལ་བསད། དེ་ག་ནང་བཞིན་གནས་ཚུལ་ཨ་ཛ་དྲག་ཕྱིན་བྱས་གྲྭ་པ་ཨ་ནི་གཅིག་གིས་བོད་པ་ཤི་བའི་དེ་ཕུང་པོ་འཁྱེར་བྱས་ཨ་ནི་ཡིས་གཅིག་ཁྲོམ་སྐོར་བྱས་བྱས་དེ་འདྲས་བྱས་ཡོད་རེད་ཅེས་བྱས་འདུག་སེ་གསུངས་ཤག་དེ་དང་ཆབས་ཅིག་ཨ་ནི་མི་སྣ་ཧ་ཅང་མང་པོ་ཅིག་སླེབས་བྱས་ཨ་ནི་ངོ་རྒོལ་པའི་ཨ་ནི་དཀྱིལ་ལ་ཡིན་ན་དུག་རླངས་ཀྱི་མེ་མདའ་བརྒྱབ་བྱས་ཨ་ནི་ཁོང་ཚོ་ཁ་ཐོར་བཏང་མ་ཐུབ་པར་ངོ་རྒོལ་པས་ཨ་ནེ་ཉེན་རྟོག་པར་རྡོ་གཞུས་ཡོད་པ་འདྲ་ཞེས་རེད་དེ་འདྲ་གསུངས། ད་ལྟ་གོང་དུ་གནད་དོན་དཔྱད་ཞིབ་པ་རོ་པི་པ་ན་ཁོ་རང་གསུངས་པ་བཞིན་གསུངས་ཅིག་གིས་རྒྱ་ནག་དབང་འཛིན་པས་བོད་མིའི་ཐོག་ལ་ཡང་ཅུང་ལྟ་ག་ཚད་བཟོད་བསྲན་གྱི་སྲིད་ཇུས་ཤིག་འཛིན་པ་འདི་མུ་མཐུད་ནས་གནས་ཡོད་རེད་ཡང་གཅིག་འདི་ལ་འགྱུར་བ་བཏང་འདུག། རྒྱ་ནག་གཞུང་གིས་བོད་པའི་ཐོག་གུ་ཡངས་ཀྱི་སྲིད་ཇུས་བཟུང་བ་འདི་ཨ་ནེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་ལྔ་པའི་ནང་ཚོང་ཁང་གི་བདག་པོས་དཔྱ་ཁྲལ་ལ་ངོ་རྒོལ་གྱི་ཁྲོམ་སྐོར་བྱེད་པའི་སྐབས་ལ་ཨ་ནེ་ཉེན་རྟོག་པས་རྡུང་རྡེག་དེ་འདྲ་བཏང་ཤག་ཅེས་བྱས་གནད་དོན་དཔྱད་ཞིབ་པ་རོ་བྷེ་ཏྲོ་སྦོ་རན་ཏྲོ་ཁོ་རང་གིས་དེ་འདྲ་གསུངས་ཤག། རྒྱ་ནག་དབང་འཛིན་པས་ཀྱིས་བོད་མི་ཚོ་ལ་ཡང་ད་གང་ཅི་འཛིན་པའི་སྲིད་ཇུས་ཐོག་ལ་ཡང་ཁོང་ཚོས་དེ་འདྲ་ཅིག་གི་མཁྲེགས་བཟུང་གི་སྲིད་ཇུས་ལག་བསྟར་ལ་འགྱུར་བ་བཏང་བའི་རྒྱུ་མཚན་རེད་ཅེས་ད་ལྟ་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ག་རེ་གསུངས་འདུག་ལོ། ད་གནད་དོན་དཔྱད་ཞིབ་ཁོ་རང་གསུང་ཡས་བྱས་པ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་གསར་པ་ལྟ་བ་མཁྲེགས་པོ་འཁྱེར་མཁན་དེ་ཚོས་ཡིན་ན་སྤྱི་ཚོགས་ཀྱི་ནང་ལ་ཡིན་ན་གླེང་གཞི་ཞེས་ཨ་ནི་མིང་བཏགས་པའི་ཨ་ནི་ཡུལ་ཐང་འཕར་ཡས་ཡུལ་གྱི་ཅིག་བཟའ་ཆས་ཀྱི་ཟས་རིགས་ཀྱི་དེ་འདྲ་ཡུལ་ཐང་འཕར་ཡས་ལས་མེད་མི་མང་པོ་ཡོང་ཡས་ཨ་ནི་ཡུལ་མི་གནས་སྤོས་བྱེད་ཡས་ཟོག་གོང་སོགས་ཀྱི་མིང་ཐོག་ཏུ་གཉེར་བའི་ཨ་ནི་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཡིན་ན་དོན་དངོས་ཐོག་ཨ་ནི་གོང་ས་མཆོག་ལ་རྒྱབ་སྐྱོར་བྱེད་མཁན་ཚོས་བོད་རང་བཙན་ལ་སྐུལ་འདེད་ཆེད་སྤྱི་ཚོགས་ནང་ཟིང་ཆ་སློང་བའི་ཐབས་ཤེས་ཤིག་རེད། ཅེས་བཤད། ཨ་རྒྱ་ནག་གཞུང་གི་དཔོན་རིགས་དེ་འདྲས་བཤད་ཡོད་རེད་ཅེས་བཤད་ཁོ་རང་དེ་གསུངས་ཤག། ད་ལྟ་ང་ཚོ་གླེང་མོལ་ཞུ་བཞིན་པའི་ཆིག་སྟོང་དགུ་བརྒྱ་དགུ་བཅུའི་ནང་ལ་ཡང་འཛམ་གླིང་སྤྱི་ཡོངས་ནང་ལ་ཡང་དཔལ་འབྱོར་རེད་ཁྲོམ་ར་སྒོ་མོ་ཕྱེ་བའི་གནས་ཚུལ་ཆགས་ཡོད་རེད་འདི་ཐོག་ལ་ཡང་སྐབས་དེ་དུས་ཙམ་པ་ལ་ཡང་ཅིག་གིས་རྒྱ་ནག་ནང་ལ་ཡང་དཔལ་འབྱོར་གྱི་སྲིད་ཇུས་ལྷོད་ཡངས་རུ་བཏང་ཡ་དང་འབྲེལ་བའི་ཐོག་ནས་ཡང་བོད་ནང་ལ་ཡང་ཅིག་རྒྱ་ནག་དབང་འཛིན་པའི་གིས་བོད་མི་ཚོའི་གིས་དཔལ་འབྱོར་གྱི་བྱ་གཞག་རེད་དེ་མིན་གྱི་ཅིག་གིས་ཕར་འགྲོ་ཚུར་འོང་རེད་དེ་འདྲའི་ཐོག་ལ་ཡང་སྲིད་ཇུས་ཡང་ཅིག་ལྷོད་ཡངས་རུ་བཏང་བའི་དེ་འདྲའི་གནས་ཚུལ་དེ་འདྲ་ག་རེ་བྱུང་ཡོད་པའི་སྐོར་ལ་ཡང་གནད་དོན་དཔྱད་ཞིབ་པའི་གིས་ག་རེ་གསུངས་འདུག་ལོ།
དེའི་ཐོག་ལ་དཔེར་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ས་ཁུལ་གཞན་དག་ཚང་མ་འཛམ་གླིང་ཕྱི་ལོགས་ལ་དཔལ་འབྱོར་རེད་འབྲེལ་ལམ་གྱི་ཆ་ནས་སྔར་ལས་ལྷག་པའི་ཐོག་ནས་སྒོ་དབྱེ་བྱས་ཡོད་རེད། ད་ཡིན་ན་བོད་ནང་ལ་ཆབ་སྲིད་ཀྱི་བསམ་ཚུལ་དང་སྨྲ་བརྗོད་ཐད་དམ་དྲག་སྔར་ལས་ཤུགས་ཆེར་བཏང་བར་བརྟེན་རྗེས་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་བཟུང་ལྷ་སར་ཆབ་སྲིད་ཀྱི་རྔམ་སྟོན་ཁྲོམ་སྐོར་ཨ་ནི་ཧ་ལམ་བྱུང་དུ་མེད་པ་རེད། ཅེས་བྱས། ཨ་ནེ་གནད་དོན་དཔྱད་ཞིབ་པ་ཨ་ནེ་གྲོང་ཁྱེར་ནིའུ་ཡོག་ཀོ་ལོམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་ཨ་ནེ་རོ་སྦེ་ཏོ་སྦར་ནེ་ཏི་ཁོ་རང་གིས་དེ་འདྲ་འགྲེལ་བརྗོད་གནང་ཤག། ཆབ་སྲིད་དང་དཔལ་འབྱོར་གྱི་གནས་སྟངས་རེད་སྲིད་བྱུས་འདི་ཐོག་ནས་ཡག་ད་ཆིག་སྟོང་དགུ་བརྒྱ་དགུ་བཅུའི་གི་རྗེས་ལ་ཡག་ཅིག་བོད་ནང་གི་གནས་སྟངས་འདི་སྐོར་ལ་ཡག་རྒྱ་ནག་དབང་འཛིན་པས་ག་རེ་བརྗོད་འདུག་ལོ། རྒྱ་ནག་དབང་འཛིན་པས་བཤད་བྱས་ན། ཁོང་ཚོས་ཨ་ནི་སྤྱི་ཡོངས་ནས་བཤད་ན་ཟིང་ཆའི་རྗེས་ལ་ཡིན་ན་བོད་ནང་གི་གནས་སྟངས་བརྟན་ལྷིང་ཡག་པོ་ཡོད་པ་དང་གང་ཡིན་ཟེར་ན་བོད་པ་ཕལ་ཆེ་བས་ཨ་ནི་རྙེད་དཀའ་བའི་འཚོ་བ་བཟང་པོ་རེད་བརྟན་ལྷིང་རེད་མཐུན་སྒྲིལ་བཅས་ལ་གཅེས་འཛིན་བྱེད་ཀྱི་ཡོད་རེད། ཟིང་ཆ་དེ་ཚོ་ལྷ་སའི་ཉེ་འཁོར་གྱི་ས་ཁྱོན་ཆུང་ཆུང་ཞིག་ལ་མ་གཏོགས་ཨ་ནི་བྱུང་ཡོད་མ་རེད་ཅེས་བྱས་ཨ་ནི་རྒྱ་མིས་འདི་འདྲ་བཤད་ཤག། ད་ལྟ་གོང་གི་དྲི་བ་དང་འབྲེལ་བའི་ཐོག་ནས་རྒྱ་ནག་གིས་བརྗོད་པ་འདིའི་ཐོག་ལ་ཡང་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོ་གིས་འགྲེལ་བརྗོད་གང་ཡང་གནང་མ་འདུག་རྒྱུ་མཚན་ནི་དྲག་ཤུལ་ཚད་མེད་ཀྱི་ཆབ་སྲིད་གནས་སྟངས་ཡིན་སོང་ཙང་བོད་ནང་གི་དངོས་ཡོད་གནས་སྟངས་འདི་རྟོགས་རྒྱུ་ལ་ཡང་ཕར་འགྲོ་ཚུར་འོང་བྱེད་མ་ཐུབ་པ་དང་ཨ་ནི་གསར་འགྱུར་རྒྱུས་ལོན་བྱེད་ཐུབ་དཀའ་བ་སོང་ཙང་ཕལ་ཆེར་འགྲེལ་བརྗོད་གནང་ཡོད་ས་མ་རེད་དེ་འདྲ་སོང་ཙང་ང་ཚོས་དེ་རིང་གི་ལེ་ཚན་འདི་དེར་མཇུག་བསྡོམས་ཞུ་ཡས་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན། ཕྱི་རྒྱལ་གྱི་ཚགས་པར་ཁ་ཤས་ཐོག་ལ་ཡང་ཨ་ནི་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་གཙུག་ལག་ཁང་དང་དགོན་པ་ཁག་ལ་ཟིང་ཆ་ནང་ཞུགས་མཁན་གྱི་བླ་མ་དང་ཕྱིར་ཕུད་གཏོང་རྒྱུ་མི་སྣ་མངགས་གཏོང་བྱས་ཡོད་རེད་དེ་འདྲའི་བཤད་བྱ་འདིའི་སྐོར་ལ་ཡང་ང་ཚོས་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་བོད་དོན་དར་རྒྱས་ཀྱི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ། ཞུ་ལྡན་བྱ་དགོས།